ཤུ་བ་མིའི་གཟུགས་འདྲ་བ་ཅུང་ཟད་ཙམ་ཡང་རེག་ཏུ་མི་བཟོད་པའི། དེ་ནི་སྡུག་བསྔལ་ཅན། ལུས་སོགས་ལ་སྲེད་པ་དང་ཟུང་འབྲེལ་ལས་ཐོ་ཐོ་རེག་ས་ཙམ་མི་འགེག་གི། དེ་འདྲའི་རིགས་ཤུ་བ་མིའི། ལུས་སོགས། ལུས་སོགས་ལ་སྲེད་པ་དང། མ་རིག་པས་བློ་གྲོས་ཀྱི་མིག་ལྡོངས་པ། བདག་གིས་བཟུང་བར་གྱུར་ན། ཚེར་མས་ཀྱང་འཇོམས་ནུས་པས། དེ་ལ་གནོད་པ་སུ་ལ་ཁྲོ། རང་གི་ཉེས་པའོ་སྙམ་དུ་བསམ་པར་བྱའོ། རང་གི་ཁོ་ལ་དེ་ནས་གཟུགས་ཐོགས་ཏེ་དེ་ནི་དེ་ལུས་ཁྲེལ་པོ་གཟུགས་རན་དང་མ་སོང་ཐེམ་ཐེམ་སྙིང་ཆུང་དུ་སོགས་པ་དག་དེ་འདྲ་བྱ་བ་བས། རེག་པ་མི་བཟོད་པའི་སྡུག་བསྔལ་ཅན། སྲེད་ལྡོངས་བདག་གིས་བཟུང་གྱུར་ན། མ་རིག་པས་བློ་གྲོས་ཀྱི་མིག་ལྡོངས་པ་བདག་གིས་བཟུང་བར་གྱུར་ན་ཚེར་མས་ཀྱང་འཇོམས་ནུས་པས། དེ་ལ་གནོད་པ་སུ་ལ་ཁྲོ། རང་གི་ཉེས་པའོ་སྙམ་དུ་བསམ་པར་བྱའོ། གཉིས་ཡིན་ལ་དེ་སྐད་དེ་ལ། སྡུག་བསྔལ་གྱི་ལུས་བཟུང་བའི་ཉེས་དམིགས་བསམ་པ་དེ་ལ་གཉིས། དང་པོ་ཡ་གི་གཅིག་བྱས། བར་མ་ནི་ཡ་དེ་ནས་རང་ལ་དེ་ནས།

བྱིས་པ་རྣམས་སྡུག་བསྔལ་མི་འདོད་ཅིང་སྲོག་གཅོད་སོགས་སྡུག་བསྔལ་གྱི་རྒྱུ་ལ་བརྐམ་ཞིང། བྱིས་པ་སྡུག་བསྔལ་མི་འདོད་པ་བྱེད་ཡང་སྡུག་བསྔལ་གྱི་རྒྱུ་ལ་སྲོག་གཅོད་སོགས་སྡུག་བསྔལ་གྱི་རྒྱུ་ལ་བརྐམ་ཞིང་སྲེད་པ་བརྐམ་པ་དེ་སྲེད་པའི་དོན། བརྐམ་བརྐམ་ཞིང་སྲེད་པས་ན། སྔར་གྱི་རང་གི་ཉེས་པས་འཕངས་ནས་འབྲས་བུ་རང་ལ་གནོད་པ་འབྱུང་བར་གྱུར་པ་ལ་གཞན་ལ་བཀོན་དུ་ཅི་ཞིག་ཡོད། རང་གི་ཉེས་པ་འབའ་ཞིག་གིས་བྱས་པའོ། ད་འདི་ལ་ཡང་རྩ་བ་གཅིག་ཡོད་པས་དཔེར་ན་དམྱལ་བའི་སྲུང་མ་དང་རལ་གྲི་ལོ་མའི་ནགས་ཚལ་ལྟར་རང་གི་ལས་ཀྱིས་འདི་བསྐྱེད་ན་གང་ཞིག་ལ་ནི་ཁྲོ་བར་བྱ་གསུངས། ད་དམྱལ་བའི་དཔེར་ན་དཔེ་དེ་ཚོ་གང་པོ་རང་གི་ལས་ཀྱིས་བྱས་པ་པའི་གསུངས་ཡིན་པས་ད། དཔེར་ན་དམྱལ་བའི་སྲུང་མ་དང་རལ་གྲི་ལོ་མའི་ནགས་ཚལ་སོགས་ཀྱིས་རང་ལ་སྡུག་བསྔལ་བསྐྱེད་པ་གཞན་གྱིས་ཆེད་དུ་མ་བྱས་ཀྱང་རང་གི་ལས་ཀྱིས་བྱུང་བས་དེ་ལ་ཁྲོར་མེད་པ་ལྟར་རང་གི་ལས་ཀྱིས་ཚེ་འདིའི་གནོད་པ་བསྐྱེད་པ་ཡིན་ན་གང་ཞིག་ལ་ནི་ཁྲོ་བར་བྱ། རང་གི་ཉེས་པ་འབའ་ཞིག་ཡིན་པས་ཕྱིན། རང་གི་ཉེས་པ་འབའ་ཞིག་ཡིན་པས་ཕྱིན་ཆད།

བདག་ལ་གནོད་བྱེད་རྣམས་འབྱུང་སྟེ། དེ་ནས་སེམས་ཅན་དམྱལ་འདོང་དམྱལ་འདོང་ན། བདག་གིས་དེ་དག་མ་བརླགས་སམ་མ་བརླག་གམ། བདག་གིས་དེ་དག་མ་བརླག་གམ། གཞན་ཡང་བདག་གི་སྔོན་གྱི་མི་དགེ་བའི་ལས་ཀྱིས་བདག་ནི། འགྲེལ་པ་དེ་ཚོར་ལྟོས་ཤིག་རང་བྱོན་དེ་བཞིན་ལུས་སུ་འགེག་གོ་ཡུན་འགེག་གི།

བདག་ལ་གནོད་པ་བྱས་པ་དེ་ཡིས་གང་ཟག་དེ་དག་སེམས་ཅན་དམྱལ་བར། སེམས་ཅན་དམྱལ་བར། འདོད་པར་གྱུར་ན་འདོང་བར་གྱུར་ན་དམྱལ་བར་ཡོད་ན་འདོང་བར་འགྱུར་ཞིང་སེམས་ཅན་དམྱལ་བར། འདོང་བར་གྱུར་ན་བདག་གིས་གང་ཟག་དེ་དག་མ་བརླག་གམ་ཞེས་རང་གི་སེམས་ལ་འདོད་པ་བྱེད་པ་ཡིན་ཏེ། བརླག་པར་བྱེད། ཞེས་པའོ། འདོང་བར་གྱུར་པ་བ་གང་བ་སྲིད་དེ་ཚོར་གང་ཟེར་ན། ཨ། འདོར་བ་ཟེར་ནོ། སེམས་ཅན་དམྱལ་བར་གང། འདོར་བར་གྱུར་ན། བདག་གིས་གང་ཟག་དེ་དག་མ་བརླག་གམ་ཞེས་རང་གི་སེམས་ལ

རང་གི་མི་དགེ་བའི་ལས་ཀྱིས་བསྐུལ་བྱས་ནས་ཚེ་འདིར་བདག་ལ་གནོད་པ། གནོད་བྱེད་གང་ཟག་ཕ་རོལ་པ་རྣམས་བྱུང་བས་བདག་ལ་གནོད་པ་བྱེད་པའི་གང་ཟག་བྱས་པ་དེ་ཡིས་གང་ཟག་དེ་དག་སེམས་ཅན་དམྱལ་བར། གང་ཟག་གང་ཟག་སེམས་ཅན། འདོང་བར་གྱུར་ན། བདག་གིས་གང་ཟག་དེ་དག་མ་བརླག་གམ་ཞེས

ཕྱིན་ཅི་ལོག་ཏུ་ཅི་ཡི་ཕྱིར་མ་རུངས་སེམས་ཁྱོད་ཁྲོ་བར་བྱེད། གཞན་ཡང་གང་ཟག་དེ་དག་ལ་ནི་གནོད་པའི་དམིགས་རྟེན་དམིགས་རྟེན་བྱས་ནས་བཟོད་པ་བསྒོམས་པས་བདག་གི་སྡིག་པ་མང་དུ་འབྱང་ལ། བདག་ལ་བརྟེན་ནས་གང་ཟག་དེ་དག་ནི་ཡུན་རིང་པོར་སྡུག་བསྔལ་འབྱུང་བའི་སེམས་ཅན་དམྱལ་བར་འདོང་བ་དང་དོང་བ་གཅིག་པ་མིན་འགྲོ་དམྱལ་བར་འདོང་བར་འགྱུར་བས་བདག་གི་དགྲ་དེ་དག་ལ་གནོད་བྱེད་ཡིན་ལ་བདག་ནི་དགྲ་དེ་དག་ལ་གནོད་བྱེད་ཡིན་ལ།

ཁོ། བདག་ནི་དགྲ་དེ་ལ་གནོད་བྱེད་ལ་ཧ་ཁྱོད། དེ་དག་གིས་ནི་བདག།